དེ་ཡང། རྒྱལ་ཡོངས་བུ་ལོན་རོགས་འབོད་འབྲེལ་ལམ་གྱི་དཔལ་འབྱོར་ལམ་སྟོན་པ Sarah Brown-Shaw ལགས་ཁོང་མོ་ཉིན་ལྟར་དཔལ་འབྱོར་དཀའ་ངལ་འཕྲད་ནས་སྡོད་ཁང་གི་རིན་འབབ་དང་འཚོ་བའི་འགྲོ་གྲོན་སྤྲད་མི་ཐུབ་པའི་མི་རྣམས་དང་བཀའ་མོལ་གནང་གི་ཡོད་འདུག་ཁོང་མོས་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་དཔལ་འབྱོར་གནས་སྟངས་ལ་བརྡབ་གསིག་བྱུང་བའི་རྐྱེན་གྱིས་ཁྱིམ་ཚང་མང་པོ་ཞིག་དེ་སྔར་ལས་དཔལ་འབྱོར་གནས་སྟངས་ཞན་པ་དང་བུ་ལོན་མང་བ་ཆད་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། We've got a situation where now. ནད་ཡམས་བྱུང་ནས་ལོ་གཅིག་རྗེས་ཁྱིམ་ཚང་མང་པོ་ཅིག་ལོ་སྔོན་མ་ལས་བུ་ལོན་མང་བ་ཆད་ཡོད་པའི་གནས་སྟངས་ཤིག་ཆགས་ཡོད། དེ་ནི་ཁོང་རྣམ་པ་ཁང་པོའི་བུ་ལོན་དང་དེ་མིན་བུ་ལོན་གཞན་སོགས་དུས་ཐོག་ཏུ་ཕྱིར་འཇལ་མི་ཐུབ་པ་དང་དངུལ་ཁང་ནས་མུ་མཐུད་སྐྱེད་ཀ་ཕབ་ཡོད་པས་མདོར་ན་ཁོང་རྣམ་པ་ལོ་གཅིག་སྔོན་ལས་ད་ལྟ་བུ་ལོན་དེ་བས་མང་བ་ཆད་ཀྱི་ཡོད་པས་དེར་སེམས་ཁུར་ཆེན་པོ་འདུག་དེར་བརྟེན་གལ་ཏེ་ཁྱེད་ལ་དུས་ཐོག་ཏུ་བུ་ལོན་གསབ་པར་དཀའ་ངལ་ཡོད་ཚེ་བུ་ལོན་རིམ་བཞིན་དེ་བས་མང་དུ་མི་འགྲོ་བའི་ཆེད་ཐབས་ཇུས་དང། འཆར་གཞི་བཏིང་ན་དགེ་མཚན་ཡོད་པ་ཡིན་འདུག་དཔལ་འབྱོར་རིག་གནས་ཐོག་མཁས་པ་དང་ཨོ་སི་ཀྲི་ལི་ཡའི་དཔལ་འབྱོར་ལྷན་ཚོགས་ཀྱི་ཚོགས་མི Sydney DiMaria ལགས་ཀྱིས། ཁྱེད་ཀྱིས་དང་ཐོག་རང་ཉིད་ལ་བུ་ལོན་གང་ཆད་ཡོད་པ་དང་དེར་སྐྱེད་ཀ་ག་ཚོད་རྙེད་ཀྱི་ཡོད་པ་རྣམས་ཀྱི་ཐོ་གཞུང་ཞིག་བཟོས་པར་ལམ་སྟོན་གནང་དོན། Number one you have to know exactly. དང་པོ་ཁྱེད་ཀྱིས་རང་ཉིད་ལ་ཁྱོན་བསྡོམས་བུ་ལོན་ག་ཚོད་ཡོད་པ་དང་དེ་སུ་ལ་གསབ་དགོས་པ་གསལ་པོ་ཤེས་དགོས་གང་ཡིན་ཟེར་ན་མི་མང་པོ་ཞིག་གིས་སྣང་མེད་ཤོར་ནས་དངོས་ཡོད་བུ་ལོན་འཁོར་ག་ཚོད་ཡོད་པ་ཤེས་ཀྱི་མེད་པར་བརྟེན་དེ་གསབ་པར་དངུལ་ལོགས་སུ་ག་ཚོད་གསོག་འཇོག་དགོས་པར་ཤེས་ཚོར་ཐུབ་ཀྱི་མེད། ཡག་ཤོས་བྱུང་ན་ཁྱེད་ཀྱིས་རང་ཉིད་ཀྱི་གླ་ཕོགས་རག་མ་ཐག་ཉིན་འགའ་ཤས་རིང་བུ་ལོན་དང་པོ་གསབ་དགོས་པ་ཡིན། དེ་བཞིན་ཁྱེད་ཀྱིས་ལོ་ཐོ་ནང་བུ་ལོན་འཇལ་དགོས་པའི་དུས་ཚོད་ལ་དྲན་སྐུལ་ཆེད་རྟགས་རྒྱག་དགོས། དེ་བཞིན Sydney DiMaria ལགས་ཀྱིས་ཁྱེད་ལ་བུ་ལོན་ཁག་འགའ་ཤས་ཡོད་པ་ཡིན་ཚེ་དང་ཐོག་སྐྱེད་ཀ་ཆེ་ཤོས་ཡོད་པའི་བུ་ལོན་དེ་གསབ་པར་ཤུགས་རྒྱག་དགོས་ཞེས་ཁོང་གིས་མུ་མཐུད་གསུངས་དོན།

ཁེ་མེད་ཚོགས་པ Financial Counselling Australia ཞེས་པའི་ནང་ཕྱག་ལས་གནང་གི་ཡོད་པ་དང། ཁོང Aboriginal དང Torres Strait མཚོ་གླིང་པའི་མི་རིགས་ཀྱི་དཔལ་འབྱོར་གནད་དོན་ཐོག་ལས་འགུལ་བ་ཞིག་ཡིན་འདུག་ཡང་ཁོང་གིས་གསུངས་དོན། ཁྱེད་ཀྱིས་འབྲེལ་ཡོད་དངུལ་ཁང་ལ་ཁ་སངས་ནས་སོ་སོའི་དཔལ་འབྱོར་གྱི་གནས་སྟངས་ཇི་ལྟར་ཡོད་པ་ཁོང་ཚོས་ཤེས་པ་གནང་དགོས། ཁྱེད་ཀྱི་གནས་སྟངས་ལ་གཞིགས་ནས་ཁོང་ཚོས་ལམ་སྟོན་དང་རོགས་སྐྱོར་སྤྲད་ཐུབ་ངེས་རེད། དེ་བཞིན Lynda Edwards ལགས་ཀྱིས། རང་ཉིད་ཀྱི་བུ་ལོན་ཆད་ཡོད་སའི་དངུལ་ཁང་དང་འབྲེལ་བ་བྱས་ནས་དཔལ་འབྱོར་དཀའ་ངལ་ཡོད་པའི་གནས་སྟངས་ཁོང་ཚོར་ཞུ་སྟངས་ཤེས་པ་དགོས་ཞེས་ཁོང་གིས་གསུངས་དོན། The very first thing that I would say. ཁྱེད་ཀྱིས་འབྲེལ་ཡོད་དངུལ་ཁང་ལ་ཐད་ཀར་ང་ལ་དཔལ་འབྱོར་དཀའ་ངལ་འཕྲད་ཀྱི་འདུག་ཞེས་གསལ་པོ་ཞུ་དགོས། དེ་རྗེས་ཁྱེད་ཀྱི་གནས་སྟངས་ལ་གཞིགས་ནས་བུ་ལོན་གསབ་པར་འཆར་གཞི་རན་པོ་ཞིག་གྲོས་མོལ་གནང་ཆོག་པ་ཡིན། ཡང་གལ་ཏེ་ཁྱེད་ལ་བུ་ལོན་ཁག་མི་འདྲ་བ་འགའ་ཤས་མཉམ་དུ་སྟངས་འཛིན་བྱེད་དགོས་པར་མགོ་རྙོག་ཡོད་ཚེ། Sydney De Maria ལགས་ཀྱིས་ཁྱེད་ཀྱི་བུ་ལོན་ཡོངས་ཕྱོགས་བསྡུ་བྱས་ནས་ཕྱིར་སྤྲོད་བྱེད་ཐུབ་པའི་གདམ་ག་ཡོད་ཅེས་ཁོང་གིས་གསུངས་དོན།
They have seven credit cards and all of them are over དཔེར་ན་ཁྱེད་ལ Credit Card བདུན་ཡོད་པ་དང་ཚང་མའི་ནང་བུ་ལོན་ཕྱིར་འཇལ་བྱེད་དགོས་ན། བུ་ལོན་ཡོངས་ཕྱོགས་བསྡུ་བྱས་ནས་དེ་བུ་ལོན་གཅིག་ལྟ་བུར་ཕྱིར་སྤྲོད་བྱེད་ཆོག་པ་ཡིན། དེའི་ཁེ་ཕན་གཙོ་བོ་ནི་ཁྱེད་ལ་ཁྱོན་བསྡོམས་སྐྱེད་ཀ་ཉུང་བ་བབས་ཀྱི་ཡོད་པ་དང་བུ་ལོན་མི་འདྲ་བ་བདུན་ལོགས་སུ་སྤྲད་མི་དགོས་པའི་སྟབས་བདེ་པོ་ཡོད། ཡང་བུ་ལོན་མི་འདྲ་བ་ཕྱོགས་བསྡུས་བྱས་ན་ཁྱེད་ལ་སྟབས་བདེ་བ་དང་ཁེ་ཕན་ཡོད་ཀྱང་དེ་ལྟར་བཟོས་པར་རིན་པ་སྤྲད་དགོས་པ་ཡིན་འདུག་ཡང Sydney Di Maria ལགས་ཀྱིས་འགྲེལ་བརྗོད་གནང་དོན།

བུ་ལོན་ཕྱོགས་བསྡུས་སྐོར་གནས་ཚུལ་བདེན་པ་མ་ཡིན་པ་དང་མགོ་རྙོག་ཅན་མང་པོ་ཞིག་ཡོང་གི་ཡོད་པས་ཁྱེད་ཀྱིས་དེ་ལྟར་མ་གནང་གོང་ལ་དཔལ་འབྱོར་ལམ་སྟོན་པ་ཞིག་ལ་མཁས་པའི་ལམ་སྟོན་བླངས་དགོས་པ་ཡིན། དེ་བཞིན་ལམ་སྟོན་པ Brown-Shaw ལགས་ཀྱིས་དངུལ་ཁང་ཁག་གིས་བུ་ལོན་གཡར་པར་ཆ་རྐྱེན་ཚང་དགོས་པ་དང་འགན་ཏག་ཏག་མ་བླངས་པའི་རྐྱེན་གྱིས་མི་མང་པོ་ཞིག་བུ་ལོན་ཕྱིར་སློག་མི་ཐུབ་པར་གནས་སྟངས་ཆགས་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། Our organisation also has a legal ང་ཚོའི་ཚོགས་པའི་ནང་ཁྲིམས་ཀྱི་གནད་དོན་དང་སྲིད་ཇུས་ཀྱི་གནད་དོན་དེ་བཞིན་འགན་འཁུར་ཡོད་པའི་ཐོག་བུ་ལོན་གཡར་དགོས་པའི་གནད་དོན་སོགས་དང་འབྲེལ་བའི་ལམ་སྟོན་བྱེད་ཀྱི་ཡོད། འདས་པའི་ལོ་རྒྱུས་ནང་དངུལ་ཁང་འགའ་ཤས་ཀྱིས་དཔལ་འབྱོར་གནས་སྟངས་ཡག་པོ་མེད་པའི་མི། དཔེར་ན། གཞུང་གི་སྐྱོབ་གསོའི་དངུལ་ལེན་མཁན་མི་འགའ་ཤས་ལ་བུ་ལོན་གཡར་ཡོད་པའི་གནས་སྟངས་ཐོན་ཡོད། དེ་ནི་དངུལ་ཁང་གི་བུ་ལོན་སྲིད་ཇུས་དང་མི་མཐུན་པ་ཡིན། དེར་བརྟེན་ང་ཚོས་ཨོ་སི་ཀྲི་ལི་ཡའི་དངུལ་ཁང་སྟངས་འཛིན་མཁན་ལས་ཁུངས་ཨ་མར་ཞུ་གཏུག་སྙན་ཞུ་བརྒྱབ་པར་རོགས་སྐྱོར་བྱེད་ཀྱི་ཡོད། ཡང Lynda Edwards ལགས་ཀྱིས། ཁྱེད་ཀྱིས་རང་ཉིད་ལ་བུ་ལོན་དང་འབྲེལ་བའི་དཀའ་ངལ་བྱུང་མ་ཐག་དཔལ་འབྱོར་ལམ་སྟོན་པའི་རོགས་སྐྱོར་བླངས་དགོས་ཞེས་ཁོང་གིས་གསུངས་དོན། Ring the National Debt Helpline། ཁྱེད་ཀྱིས་རྒྱལ་ཡོངས་བུ་ལོན་རོགས་འབོད་འབྲེལ་ལམ་ལ་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར། ཀླད་ཀོར་ཀླད་ཀོར་བདུན་ཀླད་ཀོར་ཀླད་ཀོར་བདུན་ཐོག་འབྲེལ་བ་གནང་ན་གནས་སྟངས་ལ་གཞིགས་པས་ཁྱེད་ལ་དངོས་སུ་དཔལ་འབྱོར་ལམ་སྟོན་པ་དང་དུས་འཛོམས་བཟོས་པ་དང་ཡང་ན་ཁ་པར་བརྒྱུད་ཁྱེད་ལ་དགོས་ཡོད་ཀྱི་ཞབས་ཞུ་དང་འབྲེལ་མཐུད་བྱེད་ངེས་རེད། ཡང་གལ་ཏེ་ཁྱེད་རང་དབྱིན་སྐད་ཤེས་ཀྱི་མེད་ཚེ་དཔལ་འབྱོར་ལམ་སྟོན་པས་སྐད་སྒྱུར་གྱི་ཞབས་ཞུ་བེད་སྤྱོད་བྱེད་ཆོག་པ་ཡིན། ཡང Sarah Brown-Shaw ལགས་ཀྱིས་དཔལ་འབྱོར་ལམ་སྟོན་པས་ཁྱེད་ཀྱི་ཚབ་ཏུ་འབྲེལ་ཡོད་དངུལ་ཁང་དང་ཚོང་ལས་སོགས་ལ་ཞུ་གཏུག་བྱེད་ཆོག་པ་ཡིན་ཞེས་ཁོང་གིས་གསུངས་དོན། They then get sort of I suppose an དཔལ་འབྱོར་ལམ་སྟོན་པས་ཁྱེད་ཀྱི་མགྲིན་ཚབ་བྱས་ནས་དངུལ་ཁང་དང་འབྲེལ་ཡོད་ཚོང་ལས་ཁག་ལ་བཀའ་མོལ་གནང་ནས་ཁྱེད་ཀྱི་གནས་སྟངས་འགྲེལ་བརྗོད་བྱེད་པའི་ཐོག་ཞུ་གཏུག་བྱེད་ཀྱི་ཡོད། ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་དཔལ་འབྱོར་ལམ་སྟོན་པ་བརྒྱད་བརྒྱ་ལྔ་བཅུ་ཙམ་ཞིག་ཡོད་པ་དང། ཁོང་རྣམས་ཀྱིས་རིན་མེད་དུ་ཁྱེད་ལ་བུ་ལོན་གསབ་པར་འཆར་གཞི་བཏིང་སྟངས་དང་རང་ཉིད་ཀྱི་དཔལ་འབྱོར་གནས་སྟངས་ཡར་རྒྱས་བཏང་སྟངས་སོགས་ཀྱི་སྐོར་ལམ་སྟོན་གནང་གི་ཡོད་འདུག་མཐར Sarah Brown-Shaw ལགས་ཀྱིས་གསུངས་དོན། I'm sure that we're not reaching, you know, as many people. ང་ཚོའི་ཞབས་ཞུ་དེ་ང་ཚོའི་འདོད་པ་ལྟར་མི་མང་པོ་ཞིག་ལ་ཁྱབ་ཀྱི་མེད་པ་ཤེས་ཀྱི་ཡོད། རྒྱལ་ཁབ་གཞན་ལས་ཡོང་བའི་མི་མང་པོ་ཞིག་ལ་རང་ཉིད་ཀྱི་དཔལ་འབྱོར་གཉེར་སྟངས་སྐོར་གླེང་བའི་ལམ་སྲོལ་མེད་པས་ཁོང་རྣམ་པར་རོགས་སྐྱོར་བླང་བར་འཚེར་སྣང་བྱེད་ཀྱི་ཡོད། མ་ཟད་མི་མང་པོ་ཞིག་གིས་རོགས་སྐྱོར་དེ་ལྟ་བུ་ཡོད་པ་ཤེས་རྟོགས་མེད་པ་ཡིན། གལ་ཏེ་ཁྱེད་ལ་བུ་ལོན་དང་འབྲེལ་བའི་དཔལ་འབྱོར་ལམ་སྟོན་དགོས་ཚེ། རྒྱལ་ཡོངས་བུ་ལོན་རོགས་པོའི་འབྲེལ་ལམ་ལ་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར་ཀླད་ཀོར་ཀླད་ཀོར་བདུན་ཀླད་ཀོར་ཀླད་ཀོར་བདུན་ཐོག་འབྲེལ་བ་གནང་རོགས།